སྙམ་པ་ལས་ཅུང་ཟད་ལྷོད། འདི་ཙམ་ལས། བྱིང་བ་སྐྱེ་བར་འདུག་སྙམ་པ་ལས་ཅུང་ཟད་གྲིམ་པར་བྱེད་དགོས། འདི་གཉིས་ཀྱི་མཚམས་དེ་ཉམས་མྱོང་ལ་བཀར་ཏེ་ཤེས་བཞིན་སྤྱང་པོས་མ་བརྟགས་ན། རེད་བ། ཧ་ཅང་འཇོག་དཀའ་བས་ཞེ་དྲག་དཀའ་ལས་ཁག་པོ་སྟེ་ཉམས་མྱོང་མ་བྱུང་ན། སློབ་དཔོན་ཙནྡྲ་གོ་མིས་ཀྱང། བཤགས་བསྟོད་ལས། བརྩོན་པ་བསྟེན་ན་རྒོད་པ་འབྱུང་འགྱུར་ཞིང། བརྩོན་པ་བྱས་ནས་སེམས་དམིགས་རྟེན་ལ་འབད་བརྩོན་བྱེད་པའི་ཞི་བའི་ཤུགས་ཆེ་ན། སེམས་སྒྲིམ་དྲགས་ན་རྒོད་པ་འབྱུང་འགྱུར་ཞིང། དེ་སྤངས་ན་ནི་ཞུམ་པ་སྐྱེ་བར་འགྱུར། སྒྲིམ་ལྷོད་རན་པའི་མཚམས་ཟིན་དཀའ་བས་འདི་ཡི་བྱིང་རྒོད་ཀྱིས། མི་མཉམ་པ་མེད་པའི་རིགས་པར། རིགས་པར་རམ། རིགས་པར་རམ། འཚམ་པར་རིགས་པ་དང་འཚམ་པར་དོན་དག་བདག་མ་བྱས་ནས་རིགས་པར་རམ། འཚམ་པར་སྙོམས་འཇུག་པའི་ཏིང་ངེ་འཛིན་ནི་རྙེད་པར་དཀའ་ན་བདག་གི་སེམས་དཀྲུགས་པས་ནི་ཅི་ཞིག་བགྱི་ཞེས་ཐུགས་ངལ་བའི་ཚུལ་མཛད་ཅིང་ཟེར། འོན་ཀྱང་དགྲ་ཡི་ནང་ནས། དགྲ་ཡི་ནང་ནས་ནང་མི་དང་ནོར་བའི་དགྲ་བྱུང་ན་ངོས་ཟིན་དཀའ་བས་ཉེན་ཆེ་བ་བཞིན། རེད་རེད་བ་ད་སོ་སོའི་བི་གའི་འཇིག་རྟེན་གི་དབང་དུ་བྱེད་ཀི་ཡིན་ན་ཨ་ནི་དགྲ་དེ་བུ་ད་དགྲ་དེ་བི་གའི་སོ་སོའི་ནང་མི་དང་ནོར་འགྲོ་ཡག་གི་ནང་མི་ནང་ལོགས་ལ་དགྲ་སླེབས་སོང་ན་བུ་ད་སོ་སོའི་ནང་མི་སོ་སོའི་བི་ག་ས་ཡ་ས་ཞེ་པོ་གཅིག་བློ་གཏད་བཅོལ་ས་གི་མི་དེའི་ཁྲོད་ལ་ནང་ལོགས་ལ་ཨ་ནི་དགྲ་བི་གའི་ཞུགས་ནས་དགྲ་ཆགས་དེ་ཡོད་ན་ད་ཧ་གོ་མ་རེད་བ་ད་ནང་མི་དང་འདྲེས་དེ་ཡོག་རེད་བུ་ད་བྱས་ཙང། དེས་དགྲ་ཡི་ནང་ནས་ནང་མི་དང་ནོར་བའི་དགྲ་བྱུང་ན་ངོས་ཟིན་དཀའ་བས་ཉེན་ཆེ་བ་བཞིན་བྱིང་བ་ཉིད་ཏིང་ངེ་འཛིན་དང་ནོར་བའི་སྐྱོན་འབྱུང་ཉེན་ཆེ་བས་ན་གྲིམ་པ་ཉིད་རྩལ་དུ་འདོན་དགོས། ད་ལྷོད་པ་དང་གྲིམ་པ་གཉིས་ནང་ནས་གཙོ་བོ་འདྲ་པོ་དེ་གྲིམ་པ་དེ་བྱེད་དགོས་རེད། ག་རེད་ཟེར་ན་ལྷོད་ཆེ་ན་བྱིང་བ་ཕྲ་མོ་སླེབས་ནས་ཏིང་ངེ་འཛིན་དང་ནོར་ཉེན་ཆེན་པོ་ཡོད་རེད། བྱས་ཙང། ད་གྲིམ་དྲགས་ན་རྒོད་པ་དེ་སྐྱེས་པ་ཡིན་ན་ཏིང་ངེ་འཛིན་དང་ནོར་གི་མ་རེད་བའོ་རྒོད་པ་སླེབས་སོང་ཟེར་ཡ་ཧ་གོ་གི་རེད་བའོ་དེ་རེད། བྱས་ཙང་གྲིམ་གྲིམ་པ་ཉིད་རྩལ་དུ་འདོན་དགོས་དེ་ལྟར་སེམས་གྲིམ་དུ་བཏང་ཡང་ད་དུང་གསལ་ཆའི་ངར་ཤོར་ནས་སེམས་ཞིག་པ་ལྟ་བུའམ་འཛིན་སྟངས་མི་གསལ་བའི་ཉམས་བྱུང་ནས་དེ་ནས་མི་གསལ་ན་བྱིང་བ་རགས་པ་སླེབས་པ་ཡིན། ད་དེ་དུས། གསལ་ཆའི་ངར་མེད་པ་བྱས་གསལ་ཆ་མེད་པ་བྱས། འོ་དེ་རེད། ཨ་དེ་དུས་དེ་ནས་བྱིང་བ་རགས་པ་སླེབས་པ་ཡིན་པས་དབུ་མ་སྙིང་པོ་ལས། ཞུམ་པ་དམིགས་པ་རྒྱ་ཆེ་དག་རྒྱ་ཆེན་དག། བསྒོམས་པས་ཡངས་པ་ཉིད་དུ་བྱ་ཞེས་པ་ལྟར་ཨ་ནི་སེམས་ནང་དུ་བསྡུས་ཆེས་པའི་སྐྱོན་ཡིན་པས་དམིགས་པ་ཅུང་ཟད་བཀྲོལ་ནས་བསྒོམ། དེས་ཀྱང་མ་སེལ་ན་དམིགས་པ་བཏང་ནས་སེམས་ཞུམ་པ་དེ་གཟེངས་བསྟོད་ཐབས་སམ། དགའ་བའི་ཐབས། དལ་འབྱོར་དོན་ཆེ་རྙེད་དཀའ་བ། མཆོག་གསུམ་གྱི་ཡོན་ཏན། བཤེས་གཉེན་བསྟེན་པའི་ཕན་ཡོན་ཐོས་པ་དང། བྱང་ཆུབ་ཀྱི་སེམས་ཀྱི་ཕན་ཡོན་སོགས་བསམས་ཏེ་སེམས་གཟེངས་བསྟོད་པ་དང། སྣང་བའི་མཚན་མ་ཡིད་ལ་བྱེད་པ། ད་གང་བྱས་པས་ཀྱི་སོ་སོའི་སེམས་ཡར་གཟེངས་བསྟོད་དལ་འབྱོར་རྙེད་དཀའ་ཐོབ་ཡ་ད་པ་དེ་བྱས་ན་དལ་འབྱོར་རྙེད་དཀའ་བསྒོམས་ན་དགའ་ལྷང་ལྷང་སེ་རོ་རོ་ཡར་གཟེངས་བསྟོད་ནས། སྣང་བའི་མཚན་མ་ཡིད་ལ་བྱེད།

དམིགས་པ་དེ་བསམ་བློ་བཏང་ནས་སླར་དམིགས་པ་འཛིན་ཟེར། རང་རེ་སྔར་བློ་ལ་མ་གོམས་པས་དེས་འཕྲལ་དུ་ཕན་པ་འོང་དཀའ་ཡང། གོམས་པ་ཞིག་ཡིན་ན་དལ་རྟེན་རྙེད་དཀའ་བ་འདི་འདྲ་རྙེད་ཚུལ་སོགས་བསམས་པས་གདོང་ལ་ཆུ་གྲང་མོ་བཏབ་པ་བཞིན་དུ་དགའ་ཡལ་ལེ་འགྲོ་གསུངས་རེད། རེད་ད་ལྟ་བའི་བློ་ལ་གོམས་དེ་ཉིད་ཅིག་ཡིན་པ་ཡིན་ན་སེམས་བི་གས་ཟིང་པའི་དམའ་པོ་ཆགས་བྱིང་བ་སླེབས་ཡོང་བྱིང་བ་རགས་པ་སླེབས་ཡོང་དུས་སྒང་ལ་དལ་འབྱོར་རྙེད་དཀའ་རེད་དགོངས་ཀྱི་ཡིན་ན།

འོ་ན་ཕཊ་ཡིག་ཟེར་བ་དང་ཕཊ་སྒྲ་དང་བཅས་སྤྱི་གཙུག་ནས་ཡར་ཐོན་པས་ནམ་མཁའི་དབྱིངས་མཐོན་པོར་སོང་སྟེ་ནམ་མཁའ་དང་དེ་ནས་འོད་དབྱེར་མེད་དུ་འདྲེས་པར་བསམ་ལ། བསམ་པ་ལན་ཇི་ལྟར་རིགས་པར་བྱ། ད་དེ་གིས་བྱིང་བ་རགས་པ་སེལ་འགྲོ་གི་རེད། ད་དུང་སེལ་གི་མི་འདུག་ན་མི་སེལ་ན་ཨ་ནི་ཐུན་མར་གྲོལ་ཞོག་གསུང་བ་རེད། ཨུ་ཚུགས་བརྒྱབ་མ་བསྡད་ཨ་ནི་མར་གྲོལ་ཆབ་གསང་འདྲ་པོ་བྱས་རེད་པ་ད། ཐུན་བཏང་ནས་བྱིང་བ་སྐྱེ་བའི་རྒྱུ་ཨ་ནི་རྨུགས་པ་དང། གཉིད་དང།

རྒོད་པ་ཕྲ་མོ་ནི། དམིགས་རྟེན་མ་ཤོར་བའི་སེམས་གཡེངས་པ་སྟེ། དེ་བྱུང་ན་སེམས་བསྒྲིམས་ཆེས་པའི་སྐྱོན་ཡིན་པས་ཅུང་ཟད་ལྷོད་པའི་འཛིན་སྟངས་བྱས། ད་དུང་མ་ཕན་པར་གཡེངས་ན། དེ་ལས་རགས་པའི་རྒོད་པ་བྱུང་བ་ཡིན་ལ། དེ་ནི་སེམས་དགའ་བའི་རྒྱུས་བྱས་པ་ཡིན་པས་ཨ་ནི་དགའ་ཆེས་པར་མི་བྱ།

དགའ་ཆེས་དྲགས་ནས་རེད་པ་དང། ཨ་ནི་རྒྱུན་ཞུགས་ཀྱི་འབྲས་བུ་མ་ཐོབ་རེད་དེ་རེད། རྒྱལ་པོ་ཟས་གཙང་མ་ཡང་རྒྱུན་ཞུགས་མ་ཐོབ་པའི་རབས་བཞིན་སྐྱོན་དུ་འགྱུར། འདི་སྐབས་འདི་ནི་ཐུན། འདི་སྐབས་ཐུན་མི་དགྲོལ་བར་དབུ་མ་སྙིང་པོ་ལས་རྒོད་པ་མི་རྟག་ལ་སོགས་པ་ཡིད་ལ་བྱེད་པས་ཞི་བར་བྱ་ཞེས་པ་ལྟར་འཆི་བ་མི་རྟག་པ་དང། འཁོར་བ་དང་ངན་སོང་གི་སྡུག་བསྔལ་སོགས་སེམས་ཞུམ་པ་དང་སྐྱོ་ཤས་དང། ཡིད་འབྱུང་བའི་རྒྱུ་རྣམས་བསམ། ད་དུང་མི་སེལ་ན་ཨ་ནི་རྒོད་པ་བཙན་ཐབས་སུ་གཅོད་ཐབས་རྣམ་རྟོག་ཤས་ཆེ་བས་དབུགས་འབྱུང་རྔུབ་ལ་དམིགས་པ་བཤད་པ་ལྟར་བྱ་སྟེ། དབུགས་འགྲོ་འོང་སོགས་ཀྱི་ཚེ། སོ་སོ་དབུགས་ཕར་འགྲོ་སོང་ཟེར་བ་དང་ཚེ་ཕར་འགྲོ་བ་ཡིན་ནོ་སྙམ་པ་དང་ད་ཚུར་འོངས་སོ་སྙམ་པ་དང། འདི་དང་པོའི་ད་འདི་གཅིག་ཡིན་ཟེར་དང་པོའོ་སྙམ་པ། དེ་བཞིན་དུ་འགྲོ་འོང་གི་གྲངས་ཡིད་ཀྱིས་བགྲངས་ན་དང་པོར་གསུམ་བཞི་ཙམ་ལས་མི་ཐུབ་ཀྱང་སླར་དབུ་ནས་བགྲང། དེ་འདྲ་ཉེར་གཅིག་ཙམ་རེ་སེམས་མ་ཡེངས་པར་བཟུང་ཐུབ་ན་སེམས་གནས་དང་པོ་གྲུབ་ཚད་ཡིན་གསུངས་རེད། དེ་འདྲ་ཉེར་གཅིག་ཙམ་ཙམ་རེ་སེམས་མ་ཡེངས་པར་བཟུང་ཐུབ་པ་ཡིན་ན་སེམས་ཀྱི་ཉི་ཤུ་རྩ་གཅིག་བགྲང་ཐུབ་པ་ཡིན་ན་མ་ཡེངས་པ་སེམས་གནས་དང་པོ་རོ། ནང་དུ་འཇོག་པ་ཟེར་ཡ་དེ་སེམས་ནང་དུ་འཇོག་པ་ཟེར་ཡ་དེ་གྲུབ་པ་ཡིན་སེམས་གནས་དང་པོ་གྲུབ་ཚད་ཡིན། སྔར་ཡེར་པའི་གྲུབ་ཆེན་ཕུན་ཚོགས་རྒྱ་མཚོ་ཡང་རང་གི་སྐུ་མཆེད་གཅིག། སྡེ་སྲིད་སངས་རྒྱས་རྒྱ་མཚོའི་ཞབས་འབྲིང་ཡིན་པས། སྡེ་སྲིད་ཞབས་འབྲིང་བཅས་ལ་དབུ་ཉེས་བྱུང་བས། སྡེ་སྲིད་སངས་རྒྱས་རྒྱ་མཚོ་ལ་དབུ་ཉེས་བྱུང་བ་རེད་བ་ད། འདི་ནི་རྒྱལ་པོ་ལྷ་བཟང་གིས་དེ་ནས་སྡེ་སྲིད་སངས་རྒྱས་རྒྱ་མཚོ་བཀྲོངས་པ་རེད་བ་ད་བཀྲོངས་པ་རེད་བ། དབུ་བཅད་ནས། འདི་རེད། བྱས་ཙང་བྱུས་ཉེས་བྱུང་བའི་སྐབས་ན། བྱུས་ཉེས་བྱུང་བས་སྒོམ་ལ་ཐུགས་མ་ཟིན་པར་གྱུར་པ་ན། ཨ་ནི། དྲན་པ་བརྟན་པོ་མེད་པར་ཆགས་ནས་ཐུགས་ཕམ་ནས། ཨ་ནི་དབུགས་བགྲངས་པ་འདི་གྲུབ་པ་རེད་བ། ཨོ་དེ་བི་གའི་དབུགས་བགྲངས་ནས་ཕན་བྱུང་གསུངས་རེད། དེ་ལྟར་བྱས་ཀྱང་རྒོད་པ་མ་ཆོད་ན་ཨ་ནི་རེ་ཞིག་ཐུན་གྲོལ་བར་བྱ། མར་གྲོལ། དེས་ན་དང་པོར་འཕེན་པ་བཏང་ནས་ཡུན་ཐུང་ངུ་རེ་བསྒོམ། ད་ཞི་གནས་བསྒོམས་པའི་སྒང་ལ་དང་པོ། ཡུན་ཐུང་ཐུང་ཐུང་ཐུང། ཨོ་ད།

འོ་ད་ཐུན་གང་མང་མང། ཡུན་ཐུང་ཐུང་བྱས་ན་དང་པོ། ཡུན་ཐུང་ངུ་རེ་བསྒོམ། ཡུན་རིང་ཕྱིན་ན། རྗེས་སོར་བསམ་གཏན་གྱི་གདན་མཐོང་བ་ནའང་སྒྱིད་ལུག་པ་དང། སྐྱུག་བྲོ་བར་འགྱུར་བས་སྒོམ་འདོད་ཅན་འཕྲོ་བཅད་ཅེས་པ་ལྟར། སྒོམ་དང་བཟང་གྱེས་བྱ་བ་གལ་ཆེ། བཟང་པོ་རེད་བ་ད། སྒོམ་ཡས་སྤྲོ་པོའི་ཐོག་ནས། སྒོམ་ཡས་སྤྲོ་པོ་ཡོད་པའི་སྒང་ལ་ཨ་ནི་ཐུན་མར་གྲོལ། རྗེས་ད་ཡང་ཡར་སྒོམ་ཡས་སྤྲོ་པོར་རྗེའུ་དྲི་ལ་ར་ཅིག་ལངས་ནས་ད་གིན་དེ་ཅིག་བསམ་བློ་བཏང་དགོས་བསམ་ནས་ཅིག་སྒོམ་ཡག་པོ་ཨའུ་ཙི་རེ་ཆགས་ཡོང་གི་རེད་བ་སྒོམ་ཡས་ད་མ་ཤི་ཅིག་སྡུག་རུས་རྒྱབ་རྒྱབ་དེ་ནས་སྐུ་གྲོགས་ཅིག་གང་ཟག་ཆེ་རྒྱུན་རིང་པོ་སྒོམ་དགོས་དཀའ་ལས་ཁག་དེ་ནས་ད་མར་ཅིག་གྲོལ་བཞག་དུས་ཨ་ནི་ཡར་བསྡད་སྙིང་མ་བྲོ་བ་ར་ཅིག་འོ་དེ་ཆགས་ཀྱི་རེད། བྱས་ཙང་བཟང་གྱེས་བྱས་པ་མི་ལྟར་མ་སོང་ན་རྒྱག་འདྲེ་ཤོར་ནས་ཁ་གྱེས་སོང་ན།

གི་སྒོམ་ནས་གསལ་པོ་ཡོང་གི་འདུག་ན། ད་དུས་ཚོད་དེ་སླེབས་སོང་ན་འཕེན་པ་ཅིག་བཏང་ཡོང་རོགས་བ་སླེབས་སོང་ན་ད་ག་རང་འཕྲོ་བཅད་ནས་སྒོམ་འཕྲོ་བཅད་མ་ཐུབ་ཨུ་ཚུགས་ཀྱང་ད་ལྟས་སུ་གསལ་པོ་འདུག་བསམ་ན་ཡང་ཨུ་ཚུགས་བྱས་མ་བསྡད་གསལ་ན་གསལ་འཕྲོ་བཅད་མི་གསལ་ན་མི་གསལ་འཕྲོ་བ་བཅད་ཨ་ནི་ཐུན་མར་གྲོལ་ཞོག་རོགས་ད། མི་གསལ་ན་མི་གསལ་དུ་འཕྲོ་བཅད་གསུངས་པ་བཞིན་དུ་ད་དུང་ཅུང་མཐུད་ནས་སྒོམ་ན་ལེགས་པ་འོང་འདྲ་སྙམ་པ་ནས་མཚམས་བཞག་ན། རྗེས་སུའང་བསྒོམ་སྙིང་འདོད་པ་དང། འཕྲོ་ཡང། དེ་ཉིད་ནས། འདི་ནི། དེ་ཉིད་ནས་འབྱུང་བས་དེ་ལྟར་བྱས་ཏེ་བསྒོམ་པ་ལེགས། ཅེས་མི་གསལ་བ་བྱུང་བཞིན་དུ་ད་དུང་བཅོས་བཅོས་ཀྱང་མ་གསལ་ན། བཅོས་བཅོས་ཀྱང་མ་གསལ་ན། སླར་ཨུ་ཚུགས་བྱས་ཀྱང་ངལ་དུབ་སོང་ནས། རྗེས་སུའང་མི་ཟ་བའི་འཕྲོ་ནི་འབྱུང་སྟེ། སྔར་གྲུབ་མཆོག་བློ་བཟང་རྣམ་རྒྱལ་གྱིས་བཀའ་གདམས་གསུང་ཐོར་བུའི་ལྗགས་ལུང་བསྩལ་བ་ན། དེང་སང་སྙིགས་མའི་དུས་རང་རྒྱུད་འདུལ་བའི་དུས་ཡིན་གྱི་གཞན་རྒྱུད་འདུལ་བའི་དུས་མིན་ཞེས་པའི་མཚམས་སུ། བཤུམས་ནས། གནང་མ་ཐུབ་པར། ཆོས་མཚམས་བཞག་པས། ཡང་དེའི་ཕྱི་ཉིན། ཕྱི་ཉིན་དང་ཡང་ཉིན་ཀྱང་ཚིག་མཚམས་དེ་ཀར་བྱུང་བ་བྱུང་བས་གནང་མ་ཐུབ་པས་རབ་བཞེངས་སོ། ཅེས་དང་དེ་འདྲའི་ཡོང་ཡང་ཡོད་རེད་བི་ཀའི། སེམས་དེ་མ་སོང་ན་བི་ཀའི་གར་སོར་ད། རེད་པ་ད།

བཅོ་བརྒྱད་སོགས་སུ་གསུངས་པ་བཞིན་ཡུན་ཐུང་བ་ཞིག་དང་དེའི་རིང་བྱིང་རྒོད་དུ་མི་ཤོར་བའི་སྤུས་དག་པོ་ཞིག་བྱས་ནས་དུས་ཉུང་ལ་གྲངས་མང་བར་བྱ། དེ་ལྟར་བྱས་ན་ཕྱིས་ནས་རང་ཐུབ་ཀྱིས་གནས་པ་ཞིག་འོང་བས་དེ་བྱུང་མཚམས་ནས་ཡུན་བསྲིངས། ད་དེ་ནས་ཉེས་པ་ལྔ་པ་རེད། བྱིང་རྒོད་གཉིས་ཆོད་པའི་ཚེ་ན། བྱིང་རྒོད་འབའ་ཐབས་མ་ཡོང་བ་བྱས་ནས་སེམས་ཡག་པོ་བེ་གའི་དམིགས་པ་ལ་ཡག་པོ་གནས་ནས་གསལ་པོ་དང་དེ་ཚོ་ཡག་པོ་ཡོང་གི་འདུག་ན། དེ་ནས་ཆོད་པའི་ཚེ་ན་གཉེན་པོ་མངོན་པར་འདུ་བྱེད་པ་ཉེས་པ་ཡིན།

གློད་དགོས་ཀྱི་རེད་ཟེར་ཡ་དེ་སེམས་གནས་བརྒྱད་པའི་ཁ་ཐུག་ལ་རེད། མཚམས་འདིར་མ་སླེབས་བར་སེམས་གནས་བརྒྱད་པ་ཐོབ་པའི་མཚམས་འདིར་མ་སླེབས་བར་གྱི་གནས་སྐབས་གཞན་དུ་དང་དྲན་པ་དང་དམིགས་པའི་འཛིན་སྟངས་ཀྱི་ངར་གློད་པ་ལ་གསུངས་པ་མིན་པས། བོད་སྔ་མ་དག་གིས་གློད་རབ་ལ་སྒོམ་རབ་ཅེས་གློད་མཚམས་ངོས་མ་ཟིན་པར་དེའི་གོང་དུ་དྲན་པ་གློད་པ་ནི་འཁྲུལ་བ་ཡིན་པའི་ཕྱིར་དེའི་རྗེས་སུ་མི་འབྲང་ངོ། དེ་ཅིའི་ཕྱིར་ན་གནས་ཆ་མྱུར་ཡང་བྱིང་བ་ཕྲ་མོར་ཤོར་ནས་ཏིང་ངེ་འཛིན་ལས་རྒྱང་རིང་བར་འགྱུར་བ་ཡིན། དེས་ན་འདི་དག་ནི་དམིགས་པ་མི་འདྲ་བ་ཙམ་ལས་སྐྱོང་ཚུལ་རྫོགས་རིམ་མན་ཆད་ལ་འདྲ། ད་ནི་སྐྱོང་ཚུལ་བཤད་པར་བྱ་སྟེ། གནས་མཚན་ཉིད་ལྔ་ལྡན་སོགས་སུ་ཞི་གནས་ཀྱི་ཚོགས་རྣམས་ཚང་བར་བྱས་ཏེ། ཞི་གནས་ཀྱི་རྒྱུ་ཚོགས་དེ་ཚོ་ཚང་བར་བྱེད། ཨ་ནི་སྟན་བདེ་བ་ལ་ཟེར་ད་སོ་སོ་ཞི་གནས་སྒོམ་ས་གི་སྟན་གྱི་རོ་སྟན་དེ་བདེ་པོ་འབོལ་པོ་འདྲ་པོ་བྱས་རོ་ད་རྒྱུན་རིང་པོ་བསྡད་ན་བདེར་ཐུབ་ཡ་དེ་རེད། རྒྱབ་ཏོག་ཙམ་མཐོ་མདུན་དམའ་བ། སྟན་བདེ་བ་ལ་དེ་ནས་རྣམ་སྣང་གི་ཆོས་བདུན་གྱིས་རོ་ད་འོ་ད་བི་གའི་རྐང་པ་བི་གའི་སྐྱིལ་ཀྲུང་བྱས་སྐྱིལ་ཀྲུང་རྡོ་རྗེ་སྐྱིལ་ཀྲུང་ཐུབ་རྡོ་རྗེ་སྐྱིལ་ཀྲུང་དེ་མེད་ན་སྐྱིལ་ཀྲུང་ཕྱེད་པ་འོ་ད། ཨ་ནེ་སྐེད་པ་ཡར་དྲང་པོ་བསྲངས་ལག་གཉིས་མཉམ་བཞག་བྱས། འོ་ད་དེ་ནས་མིག་གི། སོ་དང་མཆུ་དང། དེ་ཚོ་རང་བབས་སུ་བཞག། མིག་སྣ་རྩེར་ཕབ། དེ་ནས་ཕྲག་པ་གཉིས་བི་གའི་ཕར་བསྲངས། འོ་དེ་འདྲེ་གི་དེ་ནས། རྣམ་སྣང་ཆོས་བདུན་གྱིས་འདུག། དེ་ནས་སྤྱི་བོའི་བླ་མ་ལས།

དེའང་དང་པོ་ནས་དམིགས་པ་གསལ་བ་ཞིག་མི་འབྱུང་ཞིང། དང་པོ་ནས་ད་ཐུབ་དབང་གི་གཟུགས་བརྙན་ཟེར་བ་ལ་ཐུབ་དབང་གི་རྣམ་པ་དེ་ལམ་སང་ཆ་ཚང་གསལ་པོ་ཅིག་དང་ཡོང་གི་མ་རེད་བ་དང་པོ་ཡོང་གི་མ་རེད་དེ། འདི་ནི། གསལ་བ་ཞིག་མི་འབྱུང་ཞིང་བསྒྲུབ་ཀྱང་མི་དགོས་དང་པོ་ནས་དཔེ་གསལ་པོ་ཡོང་ཡག་གི་ཐབས་ཤེས་བྱེད་དགོས་མ་རེད། ད་ལྟ་དམིགས་སེམས་གནས་ཆ་དེ་སྒྲུབ་དགོས་ཡོད་རེད་བ་ད་དེ་ཡིན་དུས་གོས་དགོས་མི་དགོས་ལ་དབུ་དང་ཕྱག་ཞབས་སོགས་ཆ་ཤས་ཅི་ཙམ་དང། སེར་སྦམ་མེ་བ་ལྟ་བུའི་ལམ་ཙམ་ཞིག་འཆར་བྱུང་ན། ཐུབ་དབང་བྱས་ཏེ་ད་གསེར་བཙོ་མ་ལྟ་བུ་རེད་གསེར་ཁང་ན་ཅིག་སེར་ཆེ་ཆེའི་འདྲ་པོ་ཅིག་ད་གཙུག་ཏོར་ཡོད་དེ་མཁན་འདྲ་པོ་རེ་བྱེད་རོགས་པ་དང། དེ་འདྲའི་ཅིག། ཡིད་ལ་ཤར་སོང་ན། འོ་ད་ག་རང་བཞག་ནས། ཡིད་ལ་ཅིག་ཤར་ན། སེར་སྦམ་མེ་བ་ལྟ་བུའི་ལམ་ཙམ་ཞིག་འཆར་བྱུང་ན། དེ་ལ་དྲན་པས་མ་བརྗེད་པར། ཨ་ནི་འཛིན་སྟངས་དམ་པོར་བྱས་ནས། དེ་བསྒྲུན་ནས་དྲན། ཡུལ། དྲན་པས་ཡུལ་མ་ཤོར་བ་བྱས། ཨ་ནི་དེ་ལ་བི་ཀའི་འཛིན་སྟངས་དམ་པོ་བྱས་ནས། འཛིན་སྟངས་བི་ཀའི། ད། བི་ཀའི་བཅོམ་ལྡན་འདས། རེ་བ་ད། ཡིན་བསམ་པ་འདྲ་བོ་བྱས་པས་བི་ཀའི། བཅོམ་ལྡན་འདས། འོ་ད་དེ་ནི། དམ་པོར་སེམས་མ་ཡེངས་པར་བཅངས་ན། དེ་འདྲའི་དྲན་པ་གཅིག་པུའི་སྐྱོང་ལུགས་དེ་ལ། བྱིང་རྒོད་གཅོད་ཚུལ་ཚང་ཕྱིར། དྲན་པ་གཅིག་པུའི། དྲན་པའི་འཛིན་སྟངས། ཡོད་རེད་བ་ད། དྲན་པའི་འཛིན་སྟངས་གཅིག་ཡོད་རེད། འཛིན་སྟངས་གཅིག་ཡོད་དུས་གང་ན། ཨ་ནི་བི་ཀའི་གསལ་ཆ་རེ་གཅིག་སླེབས་ཡོང་གི་རེད་བ། དེ་ནི་འཛིན་སྟངས་དེ་དམ་པོར་སླེབས་ཡོང་དུས་གང་ན། ཨ་ནི་ངར་ཆ་དེ་སླེབས་ཡོང་གི་རེད་བ་ད། ཨ་ནི་མ་ཡེངས་པར་ཟེར་དུས་བྱིང་བ་རགས་པ་དེ། རྒོད་པ་རགས་པ་དེ་ཚོ་ཡོང་ཡ་ཡོད་མ་རེད། དམིགས་པ་དེ་བས་མ་ཡེངས་པར། བཅངས་ན་ཟེར་ད་དེ་འདྲའི་དྲན་པ་གཅིག་པུའི་སྐྱོང་ལུགས་དེ་ལ་བྱིང་རྒོད་གཅོད་ཚུལ་ཚང་བའི་ཕྱིར། སྒོམ་ཆེན་རྣམས་ཀྱི་སྙིང་ལ་བཅང་རྒྱུའི་མན་ངག་བླ་ན་མེད་པ་ཡིན་གསུང་བ་རེད། དེ་ཚོ་བ་ད་དང་པོ་བི་ཀའི་དམིགས་རྟེན་ཅིག་བཙལ།

དམ་པོ་བྱས་ནས་ད་དེ་དྲི་རང་དེ་རིང་དེ་སང་ཉིན་དགེ་ད་ཞི་གནས་མ་གྲུབ་བར་དེ་སྒོམ་རྒྱུ་རེད། དེ་མན་ངག་བླ་ན་མེད་པ་ཡིན་གསུང་བ་རེད། དེ་ཡང་བྱིང་བ་ནི་འཛིན་སྟངས་དམ་པའི་སྤྱོད་ལ། གསུང་གི་འདུག་བ། བྱིང་བ་ནི་འཛིན་སྟངས་དམ་པས་གཅོད་ལ་རྒོད་པ་ནི་མ་ཡེངས་པས་གཅོད་དོ། དེ་ལྟར་བསྒོམས་པ་ན་གནས་ཆ་བྱུང་ན། ད་སྒོམ་ནས་ད་གནས་ཆ་དེ་བྱུང་ན། བྱིང་བ་དང་ཐག་ཉེ་རུ་སོང། དང་པོ་གནས་ཆ་ཞེ་དྲག་ཡོང་གི་མ་རེད། ཕྱུགས་ཚོད་མ་གཏོགས། འོ་ད། ཡང་དམིགས་རྟེན་ཤོར་འགྲོ་གི་རེད་གཞན་པ་ཅིག་བསམ་ན་ཁོ། ཡང་གཞན་པ་ཅིག་བསམ་ན་ཁོ། འོ་དེ་རེད། དེ་ནས། ད་ཏོག་ཙམ་གནས་ཆ་བྱུང་ན་སེམས་ནང་དུ་འཇོག་པ་ཟེར་གི་རེད་འོ་ད། གནས་ཆ་འདྲ་པོ་ཏོག་ཙམ་བྱུང་ན། གནས་ཆ་བྱུང་ན། དེ་ནས།

རྒོད་པ་དང་ཉེ་བས་ཟེར། ད་གསལ་པོ་ཚོ་ཤར་ཡོང་དུས་ཡང་རྒོད་པ་དང་ཐག་ཉེ་རུ་འགྲོ་གི་རེད། ཉེ་བས་རྒོད་ཟོན་བྱས་ནས་གནས་ཆ་བཙལ། དེས་ན་སྒྲུབ་པ་ཞིག་རྒྱག་ཁུལ་བྱས་ཀྱང་ཟེར་བ་ད་སྒྲུབ་རྒྱུའི་ཏིང་འཛིན་ལ་གང་འདྲ་ཞིག་དགོས་པ་མི་ཤེས་པ་དེ་ལྟ་བུ་མིན་པར། སྤྱིར་གནས་ཆ་དང་གཙོ་བོར་གསལ་ཆ། དེ་ཡང་འཛིན་སྟངས་དམ་པར་བྱེད་པའི་ཁྱད་ཆོས་གཉིས་ལྡན་གྱི་ཏིང་ངེ་འཛིན་ཞིག་ངེས་པར་དུ་བསྒྲུབ་དགོས། ད་ཏིང་ངེ་འཛིན་དེ་ལ། གནས་ཆ་དང། གསལ་ཆ་དང། འཛིན་སྟངས་དམ་པར་བྱེད་པའི་ཏིང་ངེ་འཛིན་འོ་དེ་འདྲའི་ཅིག་ཏིང་ངེ་འཛིན་དེ་བསྒྲུབ་དགོས་རེད། དེ་ཡང་གོང་དུ་ཞིབ་རྒྱས་བཤད་པ་ལྟར་དམིགས་རྟེན་དྲན་པས་མ་ཤོར་བར་བཟུང། དེའི་ཚེ་བྱིང་རྒོད་ཕྲ་རགས་གང་བྱུང་འདྲ་བོ་བྱས་ཀྱང་དེ་མ་ཐག་ཤེས་བཞིན་གྱིས་རིག་པར་བྱས་ཏེ་སོ་སོའི་གཉེན་པོ་འཕྲལ་དུ་བསྟེན་ནས་འགོག། བྱིང་རྒོད་ཆོད་པ་ན་གཉེན་པོའི་རྩོལ་བ་མི་བྱེད་པར་དམིགས་པ་ལ་རྩེ་གཅིག་ཏུ་གནས་ཤིང་ཤིན་ཏུ་གསལ་བ་གསལ་ཆ་ངར་ལྡན་དུ་སྐྱོང་དགོས། ཕྱག་ཆེན་ལྟར་ན་ནི་དམིགས་པ་དང་དམིགས་པ་འཛིན་པའི་སེམས་གཉིས་ཀ་གཅིག་གིས་བྱས་ནས། ཕྱག་རྒྱ་ཆེན་པོའི་ཁ་ཐོག་ལ་དང་གའི་དངོས་ལ་དེ་རིང་པ། སེམས་ལ་དམིགས་པའི་ཞི་གནས་སྒྲུབ་ཡག་དེ། སེམས་ལ་དམིགས་པའི་ཞི་གནས་སྒྲུབ་དུས་སྒང་ལ། དམིགས་ཡུལ་དེ་སེམས་རེད་དམིགས་བྱེད་དེ་སེམས་རེད་བ་ད་སེམས་ཁོ་རང། བྱས་ཙང། དམིགས་པ་དང་དམིགས་པ་འཛིན་པའི་སེམས་གཉིས་ཀ་གཅིག་གིས་བྱས་ནས་ཟེར་དཔེར་ན་རྫི་བོས་ར་ལུག་རི་ལ་ཤོར་བ་དང་མི་ཤོར་བ་གཉིས་ཀ་ལ་བརྟགས་པ་བཞིན། ལུག་རྫི་དང་ར་རྫི་ཡོད་རེད་བ་ད། ཨོ་དེ་ཡིན་དུས་སྒང་ལ། དུས་སུ་དཔེ་ཀའི་ར་ལུག་འཚོ་ཡོང་འཚོ་ནས་འགྲོ་དུས་སྒང་ལ། རྫི་བོས་ར་ལུག་རི་ལ་ཡར་ཤོར་བ་དང། རི་ལ་མ་ཤོར་བ་གཉིས་ཀ་ལ་ཨ་ནི་རྫི་བོ་གཅིག་གིས། སེམས་གཅིག་གིས། བརྟག་གི་རེད་བ་ད། བརྟགས་པ་བཞིན་དུ་རྣམ་རྟོག་སྐྱེས་པ་ན་དེའི་ངོ་བོར་བརྟགས་ནས། ད་སེམས་ལ་རྣམ་རྟོག་འདྲ་མི་འདྲ་རེ་ཅིག་ཤར་ཡོང་གི་འདུག་ན། དེའི་ངོ་བོར་བརྟགས་ནས་རང་ཞིར་བཏང་ནས་གཅོད་པ་དང། རྣམ་རྟོག་དེའི་ངོ་བོར་བརྟགས་ནས། ཨ་ནི། ཕར་གཅོད། རང་ཞིར་བཏང་ནས་གཅོད། གཅོད་པ་དང་རྣམ་རྟོག་གཉེན་པོས་བཅད་ནས་ཞི་བ་ན། སེམས་གསལ་རིག་ལ་དམིགས་པ་སྟེ། རྣམ་རྟོག་གཅོད་ཚུལ་གཉིས་སུ་བཤད་ལ་ཟེར། རྒྱས་པ་ནི་དགེ་ལྡན་ཕྱག་རྒྱ་ཆེན་པོའི་ཁྲིད་ཀྱི་སྐབས་སུ་འབྱུང་བས། སེམས་ལ་དམིགས་ནས་ཞི་གནས་བསྒྲུབ་འདོད་པ་རྣམས་ཀྱིས་དེ་ལས་ཤེས་དགོས་སོ་གསུངས་སོ། ད་དེ་ལས་ཤེས་ཀྱི་ཡོད་མ་རེད། ད་གསུམ་པ་དེ་ལ་བརྟེན་ནས་སེམས་གནས་དགུ་བསྒྲུབ་ཚུལ་ནི། གསུམ་པ་དེ་ལ་བརྟེན་ནས་སེམས་གནས་དགུ་བསྒྲུབ་ཚུལ་ནི། སྒོམ་བྱེད་པར་འདོད་ན་སེམས་གནས་ལ་མྱོང་བ་ཐོན་པ་དགོས། དེ་ལ་སེམས་གནས་དགུ་ཤེས་དགོས། དེ་ཡང་དེ་ནི་སེམས་གནས་དགུ་ཟེར་ཡ་དེ་ག་རེ་རེད། ཨ་ནི་སེམས་འཇོག་པ། རྒྱུན་དུ་འཇོག་པ།

སེམས་ནང་དུ་འཇོག་པ་རེད། མདོ་སྡེ་རྒྱན་ལས། དམིགས་པ་ལ་ནི་སེམས་གཏད་ནས་ཅེས་སོ། དམིགས་པ་ལ་སེམས་དེ་གཏད། བླ་མ་ལས་དམིགས་པའི་གདམས་ངག་ཐོས་པའི་སྟོབས་ཀྱིས་བསྒྲུབ་ཅིང། སྟོབས་དྲུག་གིས་བསྒྲུབ་ཡ་དེ། དང་པོ་དེ་སེམས་གནས་དང་པོ་དེ་ག་རེ་བྱས་ནས་བསྒྲུབ་ཀྱི་རེད་ཟེར་ན། བླ་མ་ལས་དམིགས་པའི་གདམས་ངག་ཐོས་པའི་སྟོབས་ཀྱིས་བསྒྲུབ། གང་བྱས་དམིགས་པའི། དམིགས་པ་ཕ་གི་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་ཡིན་ན་འོ་ན་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་ཕ་གི་དབུའི་གཙུག་ཏོར་འོ་ན་ཕ་གི་ཞལ་གཅིག་ཕྱག་གཉིས་ཞབས་རྡོ་རྗེ་སྐྱིལ་ཀྲུང་གིས་བཞུགས་པ་སྐུ་ཕ་གི་གསེར་བཙོ་མ་ལྟ་བུའི་ཡོད་རེད་ཟེར་ནས་གདམས་ངག་ཕ་གི་རེད་པ་ད་དེ་ཐོས་པ་ལས། ཨ་ནི། དམིགས་རྟེན་དེ་རྙེད་ཀྱི་རེད། ཐོས་པའི་སྟོབས་ཀྱིས་བསྒྲུབ་ཅིང། དེ་ཡང་དམིགས་པ་ལ་བཞག་ཙམ་བཞག་ཙམ་ལས་ཤས་ཆེར་མི་གནས་པས་རྒྱུན་མཐུད་མི་ཐུབ་པ་སྟེ། དེའི་ཚེ་སེམས་ལ་རྟོག་དཔྱོད་ཞུགས་པའི་སྟོབས་ཀྱིས་འཕྲོ་རྒོད་ཀྱི་དབང་དུ་ཤོར་བ་རིག་པས་སྔར་ལས་རྣམ་རྟོག་ཤས་ཆེ་བའི་ཉམས་འབྱུང་ཡང། ད་སེམས་གནས་དང་པོའི་སྐབས་ལ།

དང་པོ་ནི་ཡོད་ཡོད་ཁ་རེད་རྣམ་རྟོག་མང་པོ་དེ་ངོ་འཕྲོད་ཡོང་གི་ཡོད་རེད། དེ་རྣམ་རྟོག་མང་དུ་སོང་བ་མིན་གྱི་རྣམ་རྟོག་ངོས་ཟིན་པའི་ཉམས་ཡིན། ད་སོ་སོའི་སེམས་ལ་རྣམ་རྟོག་ག་ཚོད་ཕ་གི་ཡོད་ཡ་ད་དུས་རྒྱུན་ང་ཚོ་ངོས་ཟིན་གྱི་ཡོད་མ་རེད། རྣམ་རྟོག་ག་ཚོད་སྐྱེ་གི་ཡོད་པ་དེ་རེད་པ་ད་སེམས་ནང་དུ་བཀུག་ཡོད་མ་རེད་པ། ག་རེ་དྲན་གི་ཡོད་མེད་དེ་ཞེ་དྲག་ངོས་ཟིན་གྱི་མ་རེད། ད་ད་ལྟ་དེ་དམིགས་རྟེན་དེ་སེམས་དེ་དམིགས་རྟེན་གཅིག་ལ་ཕར་བཞག་ཡོང་དུས་ཨ་ནི། དམིགས་རྟེན་དེ་ལ་མ་བསྡད་པ་བྱས་གཞན་དག་ཅིག་ལ་སེམས་ཤོར་འགྲོ་གི་འདུག་བ་གཞན་དག་ཅིག་འདྲ་མི་འདྲ་དྲན་ཡོང་དུས་ཨ་ནི་རྣམ་རྟོག་དེ་དཔེ་མང་པོ་ཞེ་པོ་ཅིག་འདུག་བསམ་བསམ་འདྲ་ཅིག་ཡོད་པ་དང་འདྲ་མི་འདྲ་དྲན་ཡ་མང་པོ་ཅིག་འདུག་བསམ་མང་རུ་སོང་བའི་བཟོ་འདྲ་ཅིག་ཡོང་ར་དེ་མང་རུ་སོང་བ་མ་རེད་རྣམ་རྟོག་ངོས་ཟིན་པའི་ཉམས་ཡིན།

མི་མང་པོ་དང་མཉམ་དུ་ཕར་ཟམ་པའི་སྒང་ནས་ཕར་ཕྱིན་པ་རེད། ག་ཚོད་ཅིག་འགྲོ་ཡོད་མེད་ཅིག་ཧ་གོ་མ་ཚུར་ཡོང་དུས་ཚུར་མཉམ་དུ་སླེབས་ཡོང་རེད་ཧ་གོ་མ་རེད་ད་སོ་སོ་ཟམ་པའི་ཟུར་དེ་ལ་བསྡད། ཨ་ནི་མི་ཕར་ག་ཚོད་འགྲོ་གི་འདུག་གྲངས་ཀ་བརྒྱབ་བསྡད་ན། ཨ་ད་མི་མང་པོ་ཞེ་པོ་ཅིག་འགྲོ་གི་འདུག་ཕར་དེ་ག་ཚོད་ཅིག་འགྲོ་གི་འདུག་ཚུར་དེ་ག་ཚོད་ཅིག་འགྲོ་གི་འདུག་ཟེར་ཧ་གོ་གི་རེད་ངོས་ཟིན་ཡོང་གི་རེད་པ་ད་བ་དེ་ན་ད། ད། དམིགས་སེམས་དེ་དམིགས་པ་གཅིག་ལ་ཕ་གི་བཏགས་ཡོང་དུས། ད་གཞན་དག་ཅིག་ལ་སེམས་ཤོར་འགྲོ་གི་འདུག་གང་ལྟར་རྣམ་རྟོག་མང་པོ་ཅིག་ཡང་ཤར་ཡོང་གི་རེད་བ་ད་ཨོ་དེ་དེ་རྣམ་རྟོག་ངོས་ཟིན་པ་རེད་དེ་རྣམ་རྟོག་ངོས་ཟིན་པའི་ཉམས་ཡིན་ཟེར་ད་དེ་སེམས་ནང་དུ་འཇོག་པ། ནང་དུ་འཇོག་པ། གཉིས་པ་རྒྱུན་དུ་འཇོག་པ་ནི་མདོ་སྡེ་རྒྱན་ལས། དེའི་རྒྱུན་རྣམ་པར་གཡེང་མི་བྱ་ཞེས་སོ།

མ་ཎི་ཕྲེང་སྐོར་གཅིག་ཙམ་གྱི་རིང་ལ་བི་གས་བསྒོམས་ན་དེའི་རིང་མི་གཡེང་བར་འབྱུང་བ་ལྟ་བུ་ཡིན། དེ་དུས་ནང་དུ་འཇོག་པ་རྒྱུན་དུ་འཇོག་པ་ད་སེམས་གནས་གཉིས་པ་དེ་སྔ་མ་ལས་གནས་རིང་བ་རེད། འདིའི་ཚེ་སྐབས་རེ་རྣམ་རྟོག་ཞི་ཞིང་སྐབས་རེ་རྣམ་རྟོག་སྐྱེ་བས་རྣམ་རྟོག་ངལ་སོ་བའི་ཉམས་སོ་མཚམས་མཚམས་རྣམ་རྟོག་ཏོག་ཙམ་མང་ཡོང་བ་འདྲ་བོ་མཚམས་མཚམས་རྣམ་རྟོག་མེད་པ་འདྲ་བོ། འོ་དེ་རེད། འདི་བསམ་པའི་སྟོབས་ཀྱིས་འགྲུབ། རེད་རེད་བ་ད། དང་གི་དང་པོ་དེ་ཐོས་པའི་སྟོབས་ཀྱིས་གདམས་ངག་བླ་མའི་ཞལ་ནས་མ་ཐོས་པའི་སྟོབས་ཀྱིས་ཨ་ནི་དམིགས་རྟེན་དེ་རྙེད་གི་ཡོད་རེད། སེམས་ནང་དུ་འཇོག་ཐུབ་གི་ཡོད་རེད། གདམས་ངག་མ་རྙེད་ན་སེམས་ནང་དུ་འཇོག་ཡ་དེ་ཡོད་མ་རེད་བ་ད། སེམས་ཁ་གཡེང་མིག་གཡེང་བྱས་བསྡད་གི་རེད་བ་ད་གདམས་ངག་ཉིད། ཁྲིད་ཞུ་གདམས་ངག་རྙེད་དམིགས་རྟེན་དེ་ར་འཕྲོད་ཨ་ནི་དམིགས་རྟེན་དེ་ལ་སེམས་བཞག་ཡོང་དུས། ནང་དུ་འཇོག་པ། ད་ད་ལྟ་འདི་ད་བསམ་ནས་སོ་སོ་གི་ཐོས་པའི་དོན་དེ་བསམ་བསམ་ནས་ད་དམིགས་དེ་ཀའི་རྒྱུན་རིང་རུ་འགྲོ་ཡ་དེ། བསམ་པའི་སྟོབས་ཀྱིས་འགྲུབ། བསམ་པའི་སྟོབས་ཀྱིས་འགྲུབ། སྟོབས་དྲུག་ནང་ནས་བསམ་པའི་སྟོབས་ཀྱིས་འགྲུབ། སེམས་གནས་དང་པོ་དང་གཉིས་པ་འདི་གཉིས་ལ་བྱིང་རྒོད་མང་ཞིང་གནས་པ་ཉུང་བས།

སེམས་གཡེང་རྒྱུ་དེ་མང་བ་ཡོང་བ་ད། དེ་ཡིན་དུས་ཏོག་ཙམ་བསྒྲིམས་ནས་ཡིད་བྱེད་འབད་ཀྱིས་བསྒྲིམ་དགོས་རེད། འབད་བརྩོན་ཏོག་ཙམ་བྱེད་དགོས་རེད། ད་དེ་ནས་གསུམ་པ་གླན་ཏེ་འཇོག་པ་ནི་སེམས་གནས་གསུམ་པ་གླན་དེ་འཇུག་པ། གླན། ཡ། མདོ་སྡེ་རྒྱན་ལས། རྣམ་གཡེང་མྱུར་དུ་རྟོགས་བྱས་ནས་དེ་ལ་སླར་ནི་གླན་པར་བྱ། ཞེས་སོ། གོས་ལྟ་བུའི་གཞི་ལ་ལྷན་པ་རྒྱབ་པ་བཞིན། གོས་ཀྱི་གཞི་འདྲ་བ་ཨི་ཁུང་ཕུག་བསྡད་ཡོད་ན། རེད་བ་ད་བུ་ག་ཕུག་བསྡད་ཡོད་ན་ཨ་ནི་དེ་ལ་ལྷན་པ་གླན་པ་འདྲ་བོ། རྒྱུན་མཐུད་པའི་གཞི་དེའི་སྟེང་ནས་སེམས་དམིགས་པ་ལས་གཡེངས་པ་འཕྲལ་དུ་ཤེས་ནས་སླར་དམིགས་རྟེན་ལ་གླན་ཏེ་འཇོག་པ་ལ་ཟེར་བས་འདི་དང་སྔ་མ་གཉིས་ལ་གཡེང་བ་ཡུན་རིང་ཐུང་ཡོད། སེམས་རྒྱུན་དུ་འཇོག་པ་དང། ཨཱ་ནི། གླན་དེ་འཇུག་པ་ཉིད་ལ། སེམས་དབྱིངས་ཡལ་དེ་སྔ་མ་དབྱིངས་ཡལ་མ་ང་བྱས། ད་ལྟ་སེམས་དབྱིངས་ཡལ་དེ་ཉུང་བ་ཡོད་རེད། ད། སེམས་དཔའི་གེགས་ཕྱུགས་སུ་ཕྱུགས་སུ་བར་སེམས་ཡིན་འགྲོ། ཡིན་འོ་ད་ག་ནས་ཧ་གོ་བ་བྱས་ནས་ཚུར་དམིགས་པ་ལས་གླན། གནས། ཆ་ཏའི་ཡུན་རིང་བ་ཆགས་ཡོད་ཟེར། གཡེང་བ་ཡུན་རིང་ཐུང་ཡོད། འདིའང་དྲན་པ་སྟོབས་ལྡན་སྐྱེས་པའི་དུས་ཡིན་གསུངས། དེ་བྱས། བཞི་པ་ཉེ་བར་འཇོག་པ་ནི་མདོ་སྡེ་རྒྱན་ལས་བློ་ལྡན་གོང་ནས་གོང་དུ་ཡང་སེམས་ནི་ནང་དུ་བསྡུ་བར་བྱ་ཞེས་སོ། དྲན་པ་ཤུགས་ཅན་དུ་བསྐྱེད་ནས། ད་དྲན་པ་ཤུགས་ཆེ་དང་གི་དྲན་པ་ཤུགས་ཅན་སྐྱེས་སོང་བ་ད་གཡེངས་འགྲོ་གི་ཡོད་ཙང་དྲན་པ་ཤུགས་ཅན་སྐྱེས། དེ་ཡིན་དུས་གང་ན་ད་དྲན་པ་ཤུགས་ཅན་དུ་བསྐྱེད་ནས་དམིགས་རྟེན་ལ་འཇོག་པ་སྟེ་འདི་ནས་དམིགས་རྟེན་ཤོར་མི་སྲིད་པས། ད་སེམས་གནས་བཞི་པ་དེ་སླེབས་སོང་ན། ད་དམིགས་རྟེན་དེ་ཤོར་གི་མ་རེད་ག་དུས་ཡིན་ནའི་དམིགས་རྟེན་གཅིག་ཡོད་རེད་བ་ད་དམིགས་རྟེན་དམིགས་རྟེན་དེ་ཤོར་སྲིད་གི་མ་རེད། སྔ་མ་གསུམ་ལས་ཁྱད་ཞུགས་པ་ཡིན། འོན་ཀྱང་དམིགས་རྟེན་མ་ཤོར་བཞིན་དུ་བྱིང་རྒོད་ཤུགས་ཆེན་པོ་འབྱུང་བས། ད་དམིགས་རྟེན་མ་ཤོར་བཞིན་དུ་རྒོད་པ་ཡོང་གི་རེད་རྒོད་པ་ཕྲ་མོ་ཡོང་གི་རེད། འོ་བྱིང་བ་རགས་པ་ཡོང་གི་ཡོད་རེད་ཕྲ་མོ་ཡོང་གི་ཡོད་རེད་བྱིང་རྒོད་ཤུགས་ཆེན་པོ་འབྱུང་བས་བྱིང་རྒོད་ཀྱི་གཉེན་པོ་བསྟེན་དགོས་འདི་ཁ་ཐུག་ལ། སེམས་གནས་གསུམ་པ་དང་བཞི་པ་འདི་གཉིས་དྲན་པའི་སྟོབས་ཀྱིས་འགྲུབ། འདི་ནས་ནར་སོན་པའི་མི་ལྟར

བསྟོད་དྲགས་པའི། ཨོ་ད་སེམས་གཟེངས་བསྟོད་དྲགས་པའི་རྐྱེན་གྱིས་འདིར་རྒོད་པ་ཕྲ་མོའི་ཉེན་ཆེ་ལ། རྒོད་པ་ཕྲ་མོ་སྐྱེས་པ་ན་དེ་རིག་པའི་ཤེས་བཞིན་སྟོབས་ལྡན་བསྐྱེད་དེ་རྒོད་པ་ཕྲ་མོ་ལའང་སྐྱོན་དུ་བལྟས་ནས་འགོག་དགོས། སྔ་མ་ལས་འདི་སྐབས་བྱིང་བ་ཕྲ་མོ་ཕྲ་མོའི་ཉེན་ཆེ་བ་མེད་པའི་ཁྱད་ཡོད། སེམས་གནས་ལྔ་པའི་སྐབས་ལ། འདི་ནི་ཕ་གིའི་བྱིང་བ་ཕྲ་མོ་གི་ཉེན་ཁ་ཡོད་རེད། ཨ་ནི་འདི། ཨོ་ད། དྲུག་པའི་སྐབས་ལ།

དྲུག་པ་དང། རྒོད་པ་ཕྲ་མོ་ལའང་སྐྱོན་དུ་བལྟས་ནས་འགོག་དགོས། སྔ་མ་ལས་འདི་སྐབས་བྱིང་བ་ཕྲ་མོའི་ཉེན་ཆེ་བ་མེད་པའི་ཁྱད་པར་ཡོད།

གང་བྱས་བྱིང་རྒོད་གི་གེགས་ཡོང་མི་ཡོང་ལྟ་ཡག་གི་ཤེས་བཞིན་དེ་བསྟེན་དགོས་རེད། ཨོ་དེ་ཡིན་དུས་ཙང། ཤེས་བཞིན་སྟོབས་ལྡན་བསྐྱེད་དེ་རྒོད་པ་ཕྲ་མོ་ལ་ཡང་སྐྱོན་དུ་བལྟས་ནས་འགོག་དགོས། སྔ་མ་ལས་འདི་སྐབས་བྱིང་བ་ཕྲ་མོའི་ཉེན་ཆེ་བ་མེད་པའི་ཁྱད་ཡོད། ལྔ་པ་དང་དྲུག་པ་གཉིས་ཤེས་བཞིན་གྱི་སྟོབས་ཀྱིས་འགྲུབ་གསུངས་ཨོ་དེ་བྱས། འདི་ནས་ཤེས་བཞིན་གྱི་སྟོབས་རྫོགས་པ་ཡིན་གསུངས། ད་ད་གིན་དྲན་པའི་སྟོབས་རྫོགས་པ་ཡིན་པ། དེ་ནི་བཞི་པའི་སྐབས་ལ། ད་འདིའི་སྐབས་ནི་ཤེས་བཞིན་གྱི་སྟོབས་རྫོགས་པ་ཡིན། བདུན་པ་རྣམ་པར་ཞི་བར་བྱེད་པ། སེམས་གནས་བདུན་པ་རྣམ་པར་ཞི་བར་བྱེད་པ་ནི་མདོ་སྡེ་རྒྱན་ལས། ཆགས་སེམས་ཡིད་མི་བདེ་ལ་སོགས་ལངས་པ་དེ་བཞིན་ཞི་བར་བྱ་ཞེས་སོ། བདུན་པའི་སྐབས་སུ་དྲན་ཤེས་ཀྱི་སྟོབས་རྫོགས་པས་བྱིང་རྒོད་སྐྱེ་དཀའ་ཡང། དྲན་པ་དང་ཤེས་བཞིན་གཉིས་ཀ་གི་སྟོབས་ཡོངས་སུ་རྫོགས་པ་ཡིན་དུས་བྱིང་བ་དང་རྒོད་པ་སྐྱེ་དཀའ་གི་རེད། དཀའ་ཡང། དེ་ནི། བརྩོན་འགྲུས་ཀྱི་སྟོབས་བསྐྱེད་དེ། བྱིང་རྒོད་ཕྲ་མོ་ལ་ཡང་སྐྱོན་དུ་བལྟས་ནས། སྤོང་གང་ཐུབ་བྱེད་དགོས། འདི་དང་སྔ་མ་གཉིས་ལ་བྱིང་རྒོད་ཕྲ་མོ་ཤོར་བའི་སྐྱོན་དོགས་ཆེར་བྱེད་དགོས་མི་དགོས་ཀྱི་ཁྱད་ཡོད། ད་སྔ་མ་དྲུག་པའི་སྐབས་ལ་བྱིང་རྒོད་ཕྲ་མོ་ལ་ཕ་གི་ཤོར་ཉེན་གྱི་ཉེན་ཁ་ཡོད་རེད། ད་ལྟ་འདིའི་སྐབས་ལ་བྱིང་རྒོད་ཕྲ་མོར་ཤོར་བའི་ཕ་གི་ཉེན་དོགས་ཡོད་མ་རེད། ཡིན་ན་ཡང་སྐྱོན་དུ་བལྟས་ནས་སྤོང་དགོས་རེད། འདིར་བྱིང་རྒོད་ཕྲ་མོ་ཙམ་གྱི་ཉེན་ཆེར་མེད་ཀྱང་ད་དུང་དེ་གཉིས་སྤོང་ཐབས་ལ་ནི་བརྩོན་དགོས་པ་ཡིན། ལྔ་པ་དང་དྲུག་པའི་སྐབས་བྱིང་རྒོད་ཀྱིས་ཚུར་གནོད་པའི་དོགས་པ་ཡོད་ལ། བདུན་པའི་སྐབས་འདིར་བྱིང་རྒོད་བྱུང་ཡང་བརྩོན་འགྲུས་ཀྱིས་བཀག་ཐུབ་པས་བྱིང་རྒོད་ཀྱིས་ཚུར་བར་དུ་ཆེར་གཅོད་མི་ནུས་གསུངས། སེམས་གནས་གསུམ་པ་ནས་བདུན་པའི་བར་གྱི་ལྔ་པོ་འདིར་ཏིང་ངེ་འཛིན་ཤས་ཆེ་ཡང་བྱིང་རྒོད་སོགས་ཀྱིས་བར་དུ་གཅོད་པས་ཆད་ཅིང་འཇུག་པའི་ཡིད་བྱེད་ཀྱི་སྐབས་ཡིན། ཡིད་བྱེད་བཞི་ཡོད་རེད་པ་ད་བསྒྲིམས་ཏེ་འཇུག་པའི་ཡིད་བྱེད་ཆད་ཅིང་འཇུག་པའི་ཡིད་བྱེད་ཆད་པ་མེད་པར་འཇུག་པའི་ཡིད་བྱེད་ཟེར། ད་དེ། ཆད་ཅིང་འཇུག་པའི་ཡིད་བྱེད་ཀྱི་སྐབས་ཡིན། ད་སེམས་གནས་བརྒྱད་པ་རྩེ་གཅིག་ཏུ་བྱེད་པ་ནི་མདོ་སྡེ་རྒྱན་ལས། དེ་ནས་སྡོམ་བརྩོན་ཅན་གྱིས་ནི་སེམས་ལ་མངོན་པར་འདུ་བྱེད་བཅས། རང་གི་ངང་གིས་འབྱུང་བ་ཐོབ་ཅེས་སོ། བརྒྱད་པའི་སྐབས་སུ་ནི། ཐོག་མར་གཉེན་པོ་དྲན་འཛིན་གྱི་རྩོལ་བ་ཅུང་ཟད་བསྟེན་ན། ད་སེམས་གནས་བརྒྱད་པ་སྐྱེས་སོང་ན། དང་པོ་ཕ་གི་གཉེན་པོ་ཕ་གི་རེད་པ་ད་དྲན་པས་དྲན་འཛིན་ཕ་གི་རྩོལ་བ་ཅུང་ཟད་བསྟེན་ན། ད་དམིགས་རྟེན་ལ་ཕ་གི་དྲན་པས་ཕ་གི་འཛིན་ནི་རེད་པ་ད་ཕ་གི་རྩོལ་བ་ཅུང་ཟད་བསྟེན་ན་ཐུན་གྱི་རིང་བྱིང་རྒོད་ཕྲ་མོའང་མེད་པར་ཐུན་སྐྱོང་ཐུབ་པ་འབྱུང་ཞིང། དེ་དག་གི་སྐབས་རིམ་བཞིན་དཔེར་ན་དགྲ་བོ་སྟོབས་དང་ལྡན་པ་དང་སྟོབས་འགའ་ཞིག་ཉམས་པ་དང་སྟོབས་རྫོགས་པར་ཉམས་པ་ལྟར་བྱིང་རྒོད་ཀྱི་སྟོབས་རིམ་གྱིས་ཉམས་པ་ཡིན་པས་བརྒྱད་པ་ནས་བཟུང་ཤེས་བཞིན་གྱི་རྩོལ་བ་བསྟེན་མི་དགོས་སོ། སེམས་གནས་བརྒྱད་པའི་སྐབས་འདིར་རྩོལ་བ་ཅུང་ཟད་བསྟེན་ན། དེ་ནི་ཐུན་གྱི་རིང་བྱིང་རྒོད་སོགས་ཀྱིས་བར་དུ་གཅོད་པ་མེད་པས་ཆད་པ་མེད་པར་འཇུག་པའི་ཡིད་བྱེད་ཀྱི་སྐབས་ཡིན། ཁྱེད་ཀྱི། སེམས་གནས་བདུན་པ་དང་བརྒྱད་པ་བརྩོན་འགྲུས་ཀྱི་སྟོབས་ཀྱིས་འགྲུབ། སེམས་གནས་དགུ་པ་མཉམ་པར་འཇོག་པ་ནི་ད་སེམས་གནས་དགུ་པ། ཐ་མ་དེ་རེད། མཉམ་པར་འཇོག་པ། མདོ་སྡེ་རྒྱན་ལས། དེ་གོམས་པ་ལས་འདུ་མི་བྱེད་ཅེས་སོ། འབད་རྩོལ་དང་བྲལ་བར་འཇོག་པ་སྟེ་འཇུག་པ་སྟེ་དེ་ཡང་བརྒྱད་པའི་སྐབས་ཡང་ཡང་འདྲིས་པ་ལ་བརྟེན་ནས། སེམས་གནས་བརྒྱད་པའི་སྐབས་ལ་ད་དམིགས་རྟེན་ཡང་ཡང། ལས། འདྲིས་པ་ལ་བརྟེན་ནས་འདིར་དེ་ནི་འབད་རྩོལ་མེད་པར་ལྷུན་གྱིས་གྲུབ་པ་ཡིན་པས་རྩོལ་བ་ཅུང་ཟད་ཀྱང་མི་དགོས་པར་ཁ་ཏོན་བྱང་བ་ཞིག་གིས་འདོན་པ་བཏོན་པ་ལྟར་ཏིང་ངེ་འཛིན་ལ་ཧྲིལ་གྱིས་འཇུག། ཁ་ཏོན་ཞེ་དྲག་བྱང་བསྐྱེད་ཅིག་གིས་ཁ་ཏོན་གྱི་འགོ་དེ་བཙུགས་ཚར་སོང་ན་ཤར་རྒྱག་འཇུག་འགྲོ་བར་བ་དང་དཔེར་ན་སྒྲོལ་མ་འབེབས་པའི་འདོན་ཡ་བྱང་དེ་ཡིན་ན་འགོ་ཨོཾ་རྗེ་བཙུན་མ་ཟེར་བ་དེ་བསམ་བློ་བཏང་མི་དགོས་པར་དེ་ནས་མར་འདོན་བྱ་ཚར་བ་ན་ཉི་ཤུ་རྩ་གཅིག་བར་དུ། གོ། བསམ་མནོ་འབྲས་བུ་རྒྱུ་ནི་གཏོང་མི་དགོས་འདོན་ཐུབ་ཀྱི་རེད། དེ་ན་ད། དམིགས་རྟེན་ལ་སྒོམ་ཡ་དེ་སྦས་འགོ་དང་པོ་ཅིག་བཙུགས་ཚར་སོང་ན། ཨ་ནི། ཏིང་ངེ་འཛིན་ལ་ཧྲིལ་གྱིས་འགྲོ་བཞག་གི་རེད། འབད་རྩོལ་མེད་པ། ལྷུན་གྱིས་གྲུབ་པ་ཡིན་པས་རྩོལ་བ་ཅུང་ཟད་ཀྱང་མི་དགོས་པར་ཁ་ཏོན་བྱང་བ་ཞིག་གིས་འདོན་པ་བཏོན་པ་ལྟར་ཏིང་ངེ་འཛིན་ལ་ཧྲིལ་གྱིས་འཇུག་ས་དེ་ནི་འདོད་སེམས་རྩེ་གཅིག་པའི་ཞི་གནས་རྗེས་མཐུན་པ་ཡིན། ད་སེམས་གནས་དགུ་པ་དེ་ཞི་གནས་མ་རེད་པ། ད།

དེ་དག་གི་སེམས་གནས་དང་པོའི་སྐབས་རྣམ་རྟོག་ངོས་ཟིན་པའི་ཉམས། སེམས་གནས་དང་པོའི་སྐབས་ལ། རྣམ་རྟོག་ངོས་ཟིན་པའི་ཉམས་དང། སེམས་གནས་གཉིས་པའི་སྐབས་རྣམ་རྟོག་རེས་ངལ་གསོ་བའི་ཉམས་དང། སེམས་གནས་གསུམ་པའི་སྐབས་རྣམ་རྟོག་ཐང་ཆད་པའི་ཉམས་འབྱུང། མདོར་ན་སེམས་གནས་དང་པོ་དང་གཉིས་པ་གཉིས་ནི་གནས་པ་རྒྱུན་རིང་ཐུང་ཡོད་ལ། གཉིས་པ་དང་གསུམ་པ་ནི་གཡེང་བ་རྒྱུན་རིང་ཐུང་ཡོད། གསུམ་པ་བཞི་པ་གཉིས་ནི་དམིགས་རྟེན་ཤོར་སྲིད་མི་སྲིད་ཀྱི་ཁྱད་པར་ཡོད་ཅིང་བཞི་པ་དང་ལྔ་པ་ནི་བྱིང་བ་རགས་པ་སྐྱེ་མི་སྐྱེའི་ཁྱད་པར་ཡོད་ཁྱད་པར་དང། ལྔ་པ་དྲུག་པ་གཉིས་ནི་བྱིང་བ་ཕྲ་མོ་ལ་དོགས་ཟོན་དགོས་མི་དགོས་དང། དེར་མ་ཟད་དྲུག་པར། རྒོད་པ་ཕྲ་མོ་སྐྱེ་བའང་སྔ་མ་ལས་ཉུང་ངོ། དྲུག་པ་དང་བདུན་པ་གཉིས་ནི། བྱིང་རྒོད་ཕྲ་མོར་ཤོར་ཉེན་གྱི་དོགས་ཟོན་ཆེན་པོ་དགོས་མི་དགོས་ཀྱི་ཁྱད་པར་དང། བདུན་པ་དང་བརྒྱད་པ་ནི་བྱིང་རྒོད་ཡོད་མེད་དང། བརྒྱད་པ་དང་དགུ་པ་ནི་འབད་རྩོལ་ལ་ལྟོས་མི་ལྟོས་ཀྱི་ཁྱད་ཡོད་དོ། སེམས་གནས་བདུན་པའི་སྐབས་བྱིང་རྒོད་འགོག་ཙམ་ལས། དེར་ཤོར་དོགས་ཀྱི་ཉེན་ཆེར་བྱེད་མི་དགོས་ལ། དཔེར་ན་དགྲ་དང་འཐབ་ན་དེ་སྟོབས་ཞན་དུ་བཏང་ཟིན་ནས་དོགས་ཟོན་ཆེར་མི་དགོས་པར་བཀག་ཙམ་གྱིས་ཆོག་པ་བཞིན་ཡིན་པར་གསུངས། དེ་རྗེས་ད་ཉིན་ཉེར་གཉིས་པར་ཇི་སྐད་དུ་དཔལ་ལྡན་ཟླ་བ་གྲགས་པའི་གསུང་ལས་ཀུན་རྫོབ་དེ་ཉིད་གཤོག་ཡངས་དཀར་པོ་རྒྱས་གྱུར་པའི་ངང་པའི་རྒྱལ་པོ་དེ་ནི་སྐྱེ་བོའི་ངང་པ་ཡིས་མདུན་དུ་བདར་ནས་དགེ་བའི་རླུང་གི་ཤུགས་སྟོབས་ཀྱིས་རྒྱལ་བའི་ཡོན་ཏན་རྒྱ་མཚོའི་ཕ་རོལ་མཆོག་ཏུ་འགྲོ་ཞེས་གསུངས་པ་ལྟར་ཀུན་རྫོབ་དང་དོན་དམ་པའི་བྱང་ཆུབ་ཀྱི་སེམས་གཉིས་དང་ཚོགས་གཉིས་ཀྱི་སྒོ་ནས། རྒྱལ་བའི་སར་བགྲོད་པར་བྱེད་པ་ལ། དེ་ལྟ་བུའི་མཐུས། ཚུལ་མཐུན་དགོས་པ་སོགས་ཀྱི་གསུང་བཤད་དང་འབྲེལ། སྔོན་འགྲོའི་ཆོས་བཤད་མདོར་བསྡུས་དང། སྔོན་དུ་སོང་བའི་ས་བཅད་རྣམས་གསུངས་ཏེ། ཞི་གནས་ལ་སློབ་ཚུལ་གྱི། དེ་ནས་ཚོགས་བསྟེན་པ། ལྔའམ་དྲུག་དང། ཞི་གནས་ཀྱི་ཚོགས། དེ་ནས་དྲུག་དང། སྒྲུབ་ཚུལ་དངོས་ཀྱི་ཉེས་པ་ལྔའི་གཉེན་པོ་འདུ་བྱེད་བརྒྱད་བསྟེན་ཚུལ་དང། དེ་ལ་བརྟེན་ནས་སེམས་གནས་དགུ་སྒྲུབ་ལུགས་རྣམས་ལ་བསྐྱར་བཤད་གནང། བཞི་པ་དེ་སྟོབས་དྲུག་གིས་སྒྲུབ་ལུགས་ནི། སེམས་གནས་དང་པོ་ཐོས་པའི་སྟོབས་དང། གཉིས་པ་ནི་བསམ་པའི་སྟོབས། སེམས་གནས་གསུམ་པ་དང་བཞི་པ་གཉིས་ནི་དྲན་པའི་སྟོབས། ལྔ་པ་དང་དྲུག་པ་གཉིས་ནི་ཤེས་བཞིན་གྱི་སྟོབས། བདུན་པ་དང་བརྒྱད་པ་གཉིས་ནི་བརྩོན་འགྲུས་ཀྱི་སྟོབས། སེམས་གནས་དགུ་པ་འདྲིས་པའི་སྟོབས་ཀྱིས་བསྒྲུབས་པ་སྟེ་ཞིབ་པ་སྔར་སེམས་གནས་དགུ་སོ་སོའི་སྐབས་སུ་བཤད་ཟིན། གང་གི་སོང་ས་ཡིན་པ། ད་ལྔ་པ་དེ་ལ་ཡིད་བྱེད་བཞི་ཡོད་ཚུལ་ནི། སེམས་གནས་དགུ་པོ་དེ་ལ། ད་ཡིད་བྱེད་བཞི། སེམས་གནས་དང་པོ་གཉིས། བསྒྲིམས་ཏེ་འཇུག་པ་དང།

བརྒྱད་པ་དེ་ནི་རྩོལ་བ་དང་བཅས་ཏེ་ཆད་པ་མེད་པར་འཇུག་པ་དང། དགུ་པ་རྩོལ་མེད་དུ་ལྷུན་གྱིས་གྲུབ་པར་འཇུག་པ་ཡིན། དེ་ཡང་སེམས་གནས་དང་པོ་དང་གཉིས་པ་གཉིས་ཀྱི་སྐབས་བྱིང་རྒོད་ཤས་ཆེ་ཞིང། ཏིང་ངེ་འཛིན་ཉུང། ཏིང་ངེ་འཛིན་ཉུང་ཤས་ལས་མི་འོང་པས། བྱིང་རྒོད་ཀྱིས་ཏིང་ངེ་འཛིན་གྱི་བར་དུ་ཆོད་མི་ཆོད་ཀྱི་ཐ་སྙད་འཇོག་རིན་མེད་ཅིང། དྲན་ཤེས་སྒྲིམ་དགོས་པའི་སྐབས་ཡིན་པས། བསྒྲིམས་ཏེ་འཇུག་པ། གསུང་བ་ཡང་དེ་རེད། དེ་ལྟར་བཞག་ཅིང་བར་པ་ལྔའི་སྐབས་དྲན་ཤེས་སྒྲིམ་མི་དགོས་པ་མིན་ཀྱང། ཏིང་ངེ་འཛིན་ལ་གནས་པ་རིམ་གྱིས་ཇེ་ཆེར་སོང་ཞིང་བྱིང་རྒོད་ཀྱིས་བར་དུ་གཅོད་ཅིང་འཇུག་པས་ན། འཇུག་པས་ན་ཆད་བཅས་འཇུག་པ་དང། བརྒྱད་པའི་སྐབས་ཐུན་གྱི་མགོར་གཉེན་པོའི་འབད་རྩོལ་ཅུང་ཟད་བསྟེན་ན་བྱིང་རྒོད་ཀྱིས་མ་ཆོད་པར་ཐུན་འཁྱོངས་པས་ཆད་མེད་དུ་འཇུག་པ་དང། དེ་ནས་དགུ་པ་རྩོལ་མེད་དུ་དམིགས་པར་འཇུག་པས་ལྷུན་གྱིས་གྲུབ་པར་འཇུག་པ་ཞེས་ཁྱད་པར་སོ་སོར་བཞག་པ་ཡིན། དྲུག་པ་དེ་ལས་ཞི་གནས་དངོས་གྲུབ་ཚུལ་ནི། ད་སེམས་གནས་དགུ་དེ་རིམ་གྱིས་གྲུབ་ཚར་སོང་ན། ད་ཞི་གནས་གྲུབ་འགྲོ་བ་ད་ཞི་གནས་དངོས་དེ་ཞི་གནས་གྲུབ་འགྲོ་བ། དེ་གྲུབ་ཚུལ་ནི་སེམས་གནས་དགུ་པ་ཐོབ་ནས། ནས་བྱིང་རྒོད་ཕྲ་མོ་དང་བྲལ་བར་ཟེར། ཏིང་ངེ་འཛིན་ལ་འབད་མེད་དུ། ཡུན་རིང་གནས་ཐུབ་པ་བྱུང་ནའང་ཟེར། དེ་ཞི་གནས་རྗེས་མཐུན་པ་ལས་ཏིང་ཞི་གནས་དངོས་མིན་ཟེར། དངོས་ཐོབ་པ་ལ་ཏིང་འཛིན་ལ་སླར་ཡང་གོམས་ཤིང་འདྲིས་པར་བྱས་ནས་ད་དུང་རྒྱུན་རིང་པོ་བསྒོམས་ནས་རེད་པ་ད་འདྲིས་པར་བྱས་པས་གང་མཚམས་ཤིག་ན། ལུས་སེམས་ཤིན་སྦྱངས་ཀྱི་དགའ་བདེ་ཁྱད་པར་ཅན། ཐོབ་དགོས་ལགས། དེ་ཡང་ཤིན་སྦྱངས་གཉིས་ལས་སེམས་ཤིན་སྦྱངས་སྔོན་དང། དང་པོ་སེམས་ཤིན་སྦྱངས་ཐོབ། དེ་ནས་ལུས་ཤིན་སྦྱངས་ཐོབ། ད་ཤིན་སྦྱངས་ཀྱི་བདེ་བ་གཉིས་ཡོད་རེད་བ་ད་བདེ་བ་གཉིས་ལས་ལུས་ཤིན་སྦྱངས་ཀྱི་བདེ་བ་དེ་སྔོན་ལ་ཐོབ། དེ་ནས་སེམས་ཤིན་སྦྱངས་ཀྱི་བདེ་བ་དེ་རྗེས་ལ་ཐོབ། དེ་རེད། དེ་ཡང་ག་དུས་སུ་ཡོང་གི་རེད་ཟེར་ན། བི་ཀའི། ད་ཡུན་རིང་དུ་བསྒོམས་ནས་བི། ཏིང་ངེ་འཛིན་རིག་པ་དང་བསྒོམས་པའི་སྟོབས་ཀྱིས་ཨ་ནི་ལུས་ཀྱི་གནས་ངན་ལེན་གྱི་རླུང། ཞི་ནས། ད་ལུས་ཀྱི་གནས་ངན་ལེན། ཅིག་ལུས་བི་ཀའི་དགེ་བའི་ཕྱོགས་ལ་ཅིག། བྱེད་པའི་སྒང་ལ་དཀའ་ལས་ཁག་ཡོང་ཡོང་འདྲ་པོ་ཐང་ཆད་ཡོང་འདྲ་པོ་ཅིག་ཡོང་གི་འདུག།